ཨ་དེ་སེ་ན་ཨ་ནི་སྒྱིད་ལུག་བྱེད་རྒྱུ་ཡོད་མ་རེད། བདག་གིས་བྱང་ཆུབ་ཐོབ་ཐུབ་ཀྱི་མ་རེད་ཟེར་ནས་སྒྱིད་ལུག་བྱེད་བྱས་ནས་བསྡད་རྒྱུ་ཡོད་མ་རེད། སྒྱིད་ལུག་པར་ནི་མི་བྱ་སྟེ་ཟེར། དེ་མི་བྱེད་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། དེ་བཞིན་གཤེགས་པ་གིས་གསུངས་དུས་ན་བདེན་པ་ཁོ་ན་མ་གཏོགས་མི་བདེན་པ་ཅིག་གསུང་གི་མ་རེད་ཟེར་གསུངས་ཚད་གང་ག་བདེན་པ་ཤ་སྟག་རེད། བདེ་གཤེགས་པས་ག་རེ་གསུངས་པ་རེད་ཟེར་ན། དེ་ནས་འབུ་སྲིན་ཕྲ་མོ་ཡན་ཆད་ད་ལྟ། ས་འོག་ན་བསྡད་ཀྱི་སྲིན་བུ་དཔེར་ན་འགྲོ་མི་ཤེས་ཀྱི་དེ་འདྲ་ཅིག་ཡིན་ནའང། བླ་ན་མེད་པའི་ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་རྒྱུ་ཡོད་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ནི་གསུངས་ཚར་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཚར་ཡོད་ཙང་ཨ་ནི་དེ་ལྟ་བུ་སྲིན་བུར་གྱུར་པ་དེ་ཡང་བྱང་ཆུབ་ཅིག་ཐོབ་ཐུབ་ཀྱི་ཡོད་ན་ད་ལྟ་རང་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་བའི་སྐབས་དེ་ལ་བརྩོན་འགྲུས་རྩོམ་གྱི་ཡིན་ན་བྱང་ཆུབ་མ་ཐོབ་པ་ག་ལ་སྲིད་ཀྱི་རེད་ངེས་པར་དུ་ཡང་ཐོབ་ཐུབ་ཀྱི་རེད།

ཨ་དེ་ཡིན་ཙང་གླང་ཤེད་ཀྱི་ཡི་ལ་སྦྲུལ་ལོ་དེ་དུས་སྟོད་སྲིད་མི་རྒྱུད་གཉིས་བར་དུ་ཁྱབ་པ་དང་ཟེར་ཏེ། ང་ནང་བཞིན་ཁྱེད་བཞིན་ནི་སེམས་ཅན་ཐམས་ཅད་ཡི་རྒྱུད་ལ་རང་བཞིན་གནས་རིགས་ཡོད་ཟེར་གསུངས་ཡོད་པ། གསུངས་ཡོད་ཙང་རང་བཞིན་གནས་རིགས་ཡོད་པ་ཡིན་ཙང་དེ་ནི་ཁམས་བདེ་བར་གཤེགས་པའི་སྙིང་པོ་དེ། ཐོས་བསམ་ལ་སོགས་པ་རྐྱེན་གྱིས་གསོས་བཏབ་པ་ལ་བརྟེན་ནས་ཁོ། ཇེ་བཟང་ཇེ་བཟང་དུ་འགྲོ་བཞིན་ནས་མཐར་དེ་ནི་ངོ་བོ་ཉིད་སྐུར་འགྱུར་རུང་ཡིན་པ་ཅིག་འགྱུར་རུང་བ། འོ་དེ་འདྲ་ཡོད་པ་ཡིན་ཙང་སེམས་ཅན་འབུ་སྲིན་ཡན་ཆད་ཡི་རྒྱུད་ལ་དེ་ལྟ་བུ་ཁམས་བདེ་བར་གཤེགས་པའི་སྙིང་པོ་རང་བཞིན་གནས་རིགས་གསུམ་དེ་བསྡུ། ཡོད་པ་དེ་སངས་རྒྱས་གསུངས་ཡོད་རེད། དེ་ཡང་ནམ་ཞིག་ཅིག་ན་བརྩོན་འགྲུས་རྩོམ་པ་ལ་དེ་ནས་ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་ཐོབ་ཐུབ་ཀྱི་ཡོད་ན་བདག་ཉིད་ད་ལྟ་ཨ་ནི་དེ་ལྟ་བུའི་ལུས་རྟེན་ཐོབ་ནས་སངས་རྒྱས་ཀྱི་བསྟན་པ་དང་མཇལ་བའི་སྐབས་དེ་ཉམས་སུ་ལོངས་ཀྱི་ཡིན་ན་མ་ཐོབ་པ་དེ་རྩ་བ་ནས་སྲིད་ཀྱི་མ་རེད་སངས་སོ་ནམ་ཞིག་ཡིན་པ་རེད་འདི་ལྟར་དེ་བཞིན་གཤེགས་པ་ནི་བདེན་པ་གསུང་བས་བདེན་འདི་གསུངས་སྦྲང་བུ་ཤ་སྦྲང་བུང་བ་དང་དེ་བཞིན་སྲིན་བུར་གང་གྱུར་པ་དེས་ཀྱང་བརྩོན་པའི་སྟོབས་བསྐྱེད་ན་བྱང་ཆུབ་ཐོབ་དཀའ་བླ་མེད་ཐོབ་ཟེར་ན་བདག་ལྟ་རིགས་ཀྱིས་མིར་སྐྱེས་ལ་ཕན་དང་གནོད་པ་ངོ་ཤེས་པས་བྱང་ཆུབ་སྤྱོད་པ་མ་བཏང་ན་བདག་གིས་བྱང་ཆུབ་ཅིས་མི་འཐོབ་ཟེར།

དེ་གཏོང་བ་དེ་ང་ཡི་བཟོད་པ་མི་འདུག། དེ་ལྟ་བུའི་བཟོད་པ་སྒོམ་ཐུབ་ཡག་དང་ཚུལ་ཁྲིམས་བསྲུང་ཐུབ་ཡག་རྩ་བ་ནས་མི་འདུག་དེ་ཡོང་བ་མི་འདུག་ཟེར་གྱི་འདུག་ན་བཏང་དགོས་བདག་ནི་འཇིགས་ཤེ་ན་དེ་ལ་སྐྲག་གི་འདུག། ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ད་ཡོད་རེད་དེ་རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་ལ་སྤྱོད་ཡག་ལ་ང་སྐྲག་གི་འདུག་བྱེད་ཐུབ་ཡག་མི་འདུག་ཟེར་གྱི་འདུག་ན་ལྕི་དང་ཡང་བ་མ་ཤེས་པ་རེད་ཟེར། འོ་དེ་ལ་དཔྱད་པ་བྱེད་དགོས་རེད་ཟེར་ལྕི་བ་དེ་ག་རེ་རེད་དོ་ཡང་བ་དེ་ག་རེ་རེད་དོ་དེ་ལ་བསམ་བློ་གཏོང་དགོས་རེད་དེ་བསམ་བློ་མ་བཏང་ཡིན་ཙང་དེ་ལ་རྨོངས་ཀྱིས་བསྡད་བྱས་ནས་ནི་འཇིགས་པ་འཇིགས་པ་དེ་ལྟ་བུ་སྐྱེས་པ་རེད། དེ་དཔྱད་པ་གཅིག་བྱས་པས་ན་ལྕི་ཡང་གི་ཁྱད་པར་དེ་དཔྱད་པ་གཅིག་བྱས་པ་ཡིན་ན་འཇིགས་སྐྲག་སྐྱེ་དགོས་ཡག་རྩ་བ་ནས་ཡོད་མ་རེད། ག་རེ་ཡོད་ཟེར་ན་ང་ཚོས་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་ལུས་དུམ་བུ་གཏོང་བ་ལ་སོགས་པ་དང། ལོ་གྲངས་མེད་ནས་གྲངས་མེད་ཡི་བར་དུ་དེ་ནས་དམྱལ་བ་གྱི་མེ་དང་ངོ་བོ་དབྱེར་མེད་དུ་ནི་བསྡད་དགོས་ཡག་དེ་འདྲ་བའི་ལོ་གྲངས་མེད་མང་པོ་བྱས་ཚར་རེད། རྒྱལ་སྲས་ཀྱི་སྤྱོད་པ་ལ་དེ་ནས་གང་ཡང་སྤྱོད་ཐུབ་ཡོད་མ་རེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡོད་མ་རེད་པ། དེ་འདྲ་ཡིན་ཙང་ད་ལྟ་གི་གནས་སྐབས་ཀྱི་ལུས་གཏོང་བ་ལ་སོགས་པ་དང་རྒྱལ་སྲས་ཀྱི་སྤྱོད་པ་སྤྱོད་པ་དེ་ཡིན་ན་སྔར་ཐོག་མ་མེད་པ་ནས་ང་རང་ཚོ་ལུས་སྡུག་པོ་མང་པོ་གཏོང་བ་དང། སྡུག་བསྔལ་མྱོང་བ་དེ་ཚོའི་ཚོད་ལ་བྱེད་ཀྱི་ཡིན་ན་ཆུང་ཆུང་ཆུང་ཆུང་རེད་མ་གཏོགས་ཆེན་པོ་ག་གེ་མ་རེད། དེ་ཡིན་ཙང་ལྕི་ཡང་གི་ཁྱད་པར་དེ་ཡིན་ན་ཧ་ཅང་ནས་ཆེན་པོ་ཆགས་ཚར་རེད་སྔ་མ་ང་རང་ཚོ་ལུས་ལོ་གྲངས་མང་པོ་གྲངས་མེད་མང་པོ་བཏང་ཚར་རེད་པས། དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་ལུས་ལུས་གཅིག་ཀྱང་གཏོང་མྱོང་ཡོད་མ་རེད།

ཨོ་ཏོ་སི་དེ་ད་ཕུག་པ་ལ་སོགས་པ་དེ་ཚོ་བྱས་ཚར་རེད། ཨ་ནི་མེ་ལ་བསྲེགས་པ་ལ་སོགས་པ་ཡང་བྱས་ཚར་བ་རེད། ཨ་ནི་མང་པོ་དུམ་བུ་མང་པོ་ལ་གཏུབ་པ་དེ་འདྲ་ཡང་བྱས་ཚར་བ་རེད། ཨོ་ཏོ་སི་དུ་གཤེག་བྱས་ཀྱི་བྱང་ཆུབ་ཐོབ་པར་མི་འགྱུར་རོ། དེ་འདྲའི་ལན་གྲངས་མང་པོ་བྱས་པ་དེ་འདྲ་བོར་བརླག་རུ་མ་གཏོགས་རང་གི་ལུས་མང་པོ་གཏོང་ཚར་རེད། ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་ཕྱིའི་ལུས་གཏོང་མྱོང་ཡོད་མ་རེད། དེ་ཚང་མ་ཐམས་ཅད་བོར་བརླག་རེད་བྱང་ཆུབ་ཐོབ་པར་མི་འགྱུར་རོ་ཞེས་དེ་ཡིན་པ་རེད། བདག་གིས་བྱང་ཆུབ་སྒྲུབ་པ་ཡི་སྡུག་བསྔལ་དེ་ནི་ཚོད་ཡོད་དེ། ཟུག་རྔུ་ཁོང་བརླག་གནོད་སེལ་ཕྱིར་ལུས་རྨ་བཏོད་པའི་སྡུག་བསྔལ་བཞིན་ནོ་ཟེར། ད་ལྟ་ཡང་དག་པར་རྫོགས་པའི་བྱང་ཆུབ་སྒྲུབ་པའི་ཆེད་དུ། དེ་ལྟ་བུའི་ལུས་ལ་གནོད་པ་ལ་བཟོད་པ་དེ་ཚོ་ཡོང་གི་ཡོད་ནི་དེ་དཀའ་ཁག་ངེས་པར་དུ་ཡང་བཟོད་ཐུབ་པ་དགོས་རེད་ཟེར། ག་རེ་ཟེར་ན་དེ་བྱང་ཆུབ་སྒྲུབ་པའི་ཆེད་དུ་རེད་དོན་སྙིང་དེ་ཡང་ཆེན་པོ་ཞེ་དྲག་རེད་ཟེར་རང་གི་དོན་དུ་མ་ཡིན་པ་སེམས་ཅན་ཐམས་ཅད་ཀྱི་དོན་དུ་ནི་བྱང་ཆུབ་སྒྲུབ་པ་རེད་ཟེར། དེ་ཡི་ཆེད་དུ་སྡུག་བསྔལ་སྟེ་གཟི་བརྟན་ཟིལ་གྱིས་ཡོད་པ་ཡིན་ནོ། དེ་ལས་སྡུག་བསྔལ་དེ་ལ་ནི་ཚོད་ཡོད་པ་ཅིག་མ་གཏོགས་ཞེ་དྲག་པའི་ཧ་ལས་ཀྱི་དང་མི་བཟོད་པའི་སྡུག་བསྔལ་ཡང་མ་རེད། དེ་ཡིན་ཙང་དེ་ལྟ་བུ་སྡུག་བསྔལ་དེ་ཡིན་ན་སྡུག་བསྔལ་མང་པོ་མེད་པར་བཟོ་ཆེད་དུ་སྡུག་བསྔལ་ཆུང་ཆུང་ཅིག་མྱོང་བ་དེ་ཡིན་ན་ངེས་པར་དུ་བཟོད་དགོས་རེད། བརྩོན་འགྲུས་རྩོམ་དགོས་གི་རེད་དེ་ལྟ་བུ་དེ་ལ་ནི། ཞུམ་པ་བྱེད་ཆོག་མ་རེད། དཔེར་ན་ཆ་བཞག་གི་ཡིན་ན་ང་རང་ཚོ། ཟུག་རྔུ་ཁོང་བརླག་གནོད་སེལ་ཕྱིར་རོ་ཟེར་དེ་ཡོད་རེད་བ་ལུས་རྨ་བཏོད་པའི་སྡུག་བསྔལ་བཞིན་ཟེར་སྡུག་བསྔལ་ནང་ལོགས་ལ་རང་གི་ཁོག་པ་ནང་ལོགས་ལ་ནི་ན་ཚ་ཆེན་པོ་ཅིག་ཡོད་པ་ཡིན་ན་ནི་གཤག་བཅོས་དེ་འདྲ་བྱས་ཤིག་ནི། ལུས་ནི་གྲི་གི་དུམ་བུ་ལ་སོགས་པ་དེ་ཚོ་གཏུབས་ཀྱི་ནི་གཤག་བཅོས་བྱེད་ཡས་དེ་ཚོ་ཡིན་ན་ལུས་ལ་རྨ་བཏོད་པ་རེད་བ་རྨ་བཏོད་པ་སོང་ཅི་མ་ལུས་ལ་ན་ཚ་ལ་སོགས་མྱོང་བ་རེད་བ།

ནི་གནོད་པ་དེ་མང་པོ་དེ་མེད་པར་བཟོ་བའི་ཆེད་དུ་སྡུག་བསྔལ་ཆུང་ཆུང་དེ་ལ་ནི་ཁྱད་གསོད་བྱེད་ཅིང་ནི་དེ་ལ་དཀའ་ཐུབ་བྱེད་པ་རེད། དཀའ་ཐུབ་སྟེར་བ་རེད། དེ་ཡིན་ཙང་ང་ཚོ་ནི། ངན་སོང་གི་སྡུག་བསྔལ་དེ་དཔག་ཏུ་མེད་པ་ལོ་གྲངས་མེད་ཡིན་པ་ཆེན་པོ་ཡིན་པ་དེ་འདྲ་ལ་བསམ་བློ་གཏོང་བ་བྱས་ནས། དེ་ནས་ད་ལྟ་ཚེ་འདིའི་བྱང་ཆུབ་སྒྲུབ་པའི་ཆེད་དུ་སྡུག་བསྔལ་ཏོག་ཙམ་བྱུང་བ་དེ་ནི་ངེས་པར་དུ་ནི་ཁྱད་གསོད་བྱེད་དགོས་ཀྱི་རེད། ལུས་རྨ་བཏོད་པའི་སྡུག་བསྔལ་དང་གཅིག་པ་རེད། ལུས་ལ་རྨ་བཟོས་པའི་སྡུག་བསྔལ་དང་གཅིག་པ་རེད། སྨན་པ་ཀུན་ཀྱང་གསོ་དཔྱད་ཀྱི་མི་བདེ་བ་ཡིས་ནད་མེད་བྱེད། སྤྱིར་ང་ཚོ་འཇིག་རྟེན་ཕལ་པའི་གི་ནི་སྨན་པ་ཡིན་ན། དཔེར་ན་རང་ལ་ན་ཚ་ཆེན་པོ་ཅིག་ཡོད་པ་ཡིན་ན་ན་ཚ་ཆེན་པོ་དེ་ཡར་དྲག་ཡའི་ཆེད་དུ། ང་རང་ཚོ་ཐང་དེ་འདྲ་འཐུང་དགོས་ཀྱི་འདུག་བ་ཐང་བཏུངས་བྱས་ནས་གནས་སྐབས་ཀྱི་ལུས་དེ་མི་བདེ་བ་ལ་སོགས་པ་ཚོ་སྐྱེ་རུ་བཅུག་བྱས་ནས།

སྨན་པ་དེ་ཡིན་ན་གནས་སྐབས་ཀྱི་མི་བདེ་བ་དེས་བྱས་ནས་ནི་རང་གི་ནད་དེ་མེད་པར་བཟོ་གི་ཡོད་རེད་ཟེར། དེ་བས་སྡུག་བསྔལ་མང་པོ་དག་གཞོམ་ཕྱིར་མི་བདེ་ཆུང་བཟོད་བྱ་ཟེར། ཚེ་རབས་མང་པོའི་བར་དུ་སྡུག་བསྔལ་མང་པོ། སྡུག་བསྔལ་ཆེན་པོ། དེ་འདྲ་གཞོམ་པའི་ཆེད་དུ་ད་ལྟ་མི་བདེ་བ་ཏོག་ཙམ་བྱུང་བ་དེ་ཡིན་ན་བཟོད་པ་སྒོམ་དགོས་རེད། ངེས་པར་དུ་ཡང་ནི་སྡུག་བསྔལ་ཆུང་ཆུང་དེ་ལ་བཟོད་པ་སྒོམ་དགོས་རེད་མ་གཏོགས་དེ་ལ་དེ་ནས་བརྩོན་འགྲུས་རྩོམ་མ་བྱས་ཀྱི་ནི་འཇིགས་སྣང་བྱེད་རྒྱུ་མ་རེད་ཟེར་དེ་ཡིན་པ་རེད། གསོ་དཔྱད་ཕལ་པ་འདི་འདྲ་བ། དེ་འདྲ་ཡང་སྨན་པ་མཆོག་གིས་མ་མཛད་དེ་ཞེས་གསོ་དཔྱད་ཕལ་པ་དེ་དག་གིས་དེ་ཡིན་པར་གནས་སྐབས་ལུས་མི་བདེ་བ་བཟོད་ཅིང་ནི། ན་ཚ་ཡར་དྲག་སྤྱོད་པ་དེ་གསོ་དཔྱད་ཕལ་པ་དེ་ཡིན་པར་ད་སྨན་པ་མཆོག་ཟེར་ཡས་དེ་སངས་རྒྱས་བཅོམ་ལྡན་འདས་དེས་ན་དེ་ཙམ་གྱིས་མི་བདེ་བ་ཙམ་ཡང་མ་བཟོད་བྱས་ནས་ལས་སླ་པོ་བྱས་བྱས་ནས། འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཡར་གྲོལ་བར་བྱེད་པོ་རེད།

དེ་ལ་གོམས་ནས་ཕྱི་ནས་ནི་རིམ་གྱིས་རང་གི་ཤ་ཡང་གཏོང་ཟེར། སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ལ་སོགས་པ་དེ་ཚོ་རྫོགས་དགོས་བྱུང་ཟེར་ན་ཐོག་མ་ཐོག་མ་ནས་ལང་ཚ་བས་བྱང་ཆུབ་ཆེད་དུ་སྲིད་ཅེར་ད་རང་གི་ལུས་དེ་དུམ་བུ་མང་པོ་གཏོང་ཤོག་ཟེར་ནི་མིན་ད་དབུ་སྦྱིན་པ་གཏོང་ཤོག་ཟེར་ནི་མིན་ད་དེ་འདྲ་གསུངས་ཡོད་མ་རེད། ཐོག་མ་ནས་རང་གི་འཇོན་ཚོད་དཔག་བྱས་བྱས་སོ་སོ་ཡི་སེར་སྣ་མེད་པའི་ཟས་གོས་ལ་སོགས་པ་དེ་ཚོ་ནི་ཐོག་མ་སློང་བ་པོ་ལ་དེ་ཚོ་སྦྱིན་བྱས་ནས། དེ་རྗེས་ནས་དེ་ལ་གོམས་རུ་བཅུག་བྱས་ནས་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་གཏོང་བྱས་ནས་ནམ་ཞིག་གི་ཚེ་ན་རང་གི་ལུས་དེ་ཤ་ཁྲག་ལ་སོགས་པ་དེ་ཚོ་དངོས་སུ་བཅད་བྱས་ནས་ཕར་སྟེར་བ་ལ་ཡང་ཞུམ་པ་མེད་པ་ཅིག་དང་འཇིགས་སྐྲག་གང་ཡང་མ་སྐྱེས་བའི་གནས་སྐབས་དེ་འདྲ་ཅིག་ན་ལ་ནི་ལུས་གཏོང་ཤོག་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ནི་ཆོ་ག་འཇམ་པོ་དེ་ལྟ་བུ་ཅིག་མཛད་པ་རེད། འཇམ་པོ་དེ་ལྟ་བུ་ཅིག་མཛད་པ་ཡིན་ཙང་དེ་ལ་ཞེད་སྣང་བྱེད་དགོས་ཡག་གང་ཡང་མ་རེད། ཐོག་མ་ནས་ནི་དེ་ལྟ་བུ་མི་འཇོན་པ་དེ་བྱེད་ཤོག་ཟེར་ནས་སངས་རྒྱས་ཀྱིས་གསུངས་ཡོད་མ་རེད་ཐོག་མ་པས། རང་གི་བློ་སྦྱོང་ཡག་ཆེད་དུ་ཆུང་ངུ་ཆུང་ངུ་ནས་སློབ་ཤོག་གསུངས་ཡོད་རེད་ཟེར། ཚོད་མ་ལ་སོགས་སྦྱིན་པ་ལ་ཟེར་ཡང་ནི་ཚོད་མ་སྟེར་ཟེར་གྱི་སྟེར་བ་དང་དེ་འདྲ་ལས་ལྷག་གི་རོ་ང་ཚོས་འདྲེན་པས་ཐོག་མར་སྦྱོར་བར་མཛད་དེ་ལ་གོམས་ནས་ཕྱི་ནས་ནི་རིམ་གྱིས་རང་གི་ཤ་ཡང་གཏོང་གང་ཚེ་རང་གི་ལུས་ལ་ནི་ཚོད་སོགས་ལྟ་བུའི་བློ་སྐྱེས་པ་དེ་ཚེ་ཤ་ལ་སོགས་གཏོང་བ་དེ་ལ་དཀའ་བ་ཅི་ཞིག་ཡོད་ཟེར། གང་ཚེ་ནི་གང་གི་ཚེ་ན་དེ། དཔེར་ན་ཐོག་མ་ཨ་ནི་ཚོད་མ་ལ་སོགས་པ་དེ་ཚོ་སྦྱིན་བྱས་ནས་ཆེར་ཆེར་འགྲོ་ནམ་ཞིག་ཚེ་ན་སྦྱིན་པ་གཏོང་བ་ལ་ཤིན་ཏུ་དགའ་པོ་སྐྱེས་བྱས་ནས། རང་གི་ལུས་ལ་ཡང་དེ་ནས་དུམ་བུ་མང་པོ་བཅད་བྱས་ནས་སྟེར་བ་ལ་དཔེར་ན་ཚོད་མ་སོགས་སྦྱིན་པ་དང་གཅིག་པ་ཡིན་པ་ཡི་བློ་དེ་ལྟ་བུ་སྐྱེས་སོང་ན། ཚོད་མ་སྟེར་བ་དང་རང་གི་ལུས་སྟེར་བ་གཉིས་པོ་དེ་གཅིག་པ་གཅིག་རྐྱང་གི་དེ་ལྟ་བུ་ལུས་ལོག་ལྟ་དེ་ལྟ་བུ་བློ་སྟོབས་ཅིག་སྐྱེས་ཐུབ་སོང་ན་དེའི་ཚེ་ན་ཨ་ནི་ཤ་ལ་སོགས་པ་དེ་ཚོ་གཏོང་སོང་ན་ཡང་དཀའ་བ་ག་གེ་ཡོད་མ་རེད་དཀའ་ངལ་ག་གེ་ཡོད་མ་རེད་ཟེར་ད་ལྟ་ཡི་སེམས་ལ་དགའ་བ་དཔག་ཏུ་མེད་པ་དེ་འདྲ་སྐྱེ་གི་རེད་ཟེར

གསུང་གི་འདུག་བ། བསྟན་པ་ཐོན་ཕྱིར་གྲོས་བྱེད་ལྷུང་བྱེད་མཆི། ཞེས་པ་ང་ཡི་བླ་མ་ཟེར་ཡག་དེ་ནང་བཞིན་ཡིན་པ་རེད་ད། རང་གིས་དངོས་སུ་སློབ་ཐུབ་པ་དེ་ཚོ་ལ་སོགས་དངོས་སུ་སློབ་ལོངས་པར་སོགས་མི་ནུས་པ་དེ་ཚོ་ལ་སྨོན་ལམ་ཚུན་ཆད་ཀྱིས་ཡང་ནི་ཉམས་སུ་བླང་དགོས་ཟེར་བྱས་དེ་འོང་སྨོན་ལམ་སྨོན་ལམ་གྱི་ཡུལ་དུ་བྱས་ནས་ཉམས་སུ་བླང་དགོས་ཟེར་བ་དེ་ལྟ་བུ་ཞིག་ལ་ཟེར་གྱི་ཡིན་པ་རེད་ཚོད་སོགས་ལྟ་བུའི་བློ་སྐྱེས་པ་དེ་ཚེ་ཤ་ལ་སོགས་གཏོང་བ་དེ་ལ་དཀའ་བ་ཅི་ཞིག་ཡོད་སྡིག་པ་སྤངས་ཕྱིར་སྡུག་བསྔལ་མེད་མཁས་པའི་ཕྱིར་ན་མི་དགའ་མེད་ཟེར་དེ་ལྟ་བུ་བློ་སྐྱེས་ཅི་ཙམ་སོང་ན་ནི་སྡིག་པ་སྤངས་ནས

དེ་ནས་ཤིང་བུ་གྱི་ཆེད་དུ་ཁྱོ་ངོ། ཁྱོ་ངོ་གཤེན་གསོལ་བྱེད་པ་ལ་སོགས་པ་གསོལ་ནས། ཅིའི་ཕྱིར་ནི་སེམས་ལ་མི་དགའ་ག་གེ་ཡོད་མ་རེད། དེ་ལྟར་ལོག་པར་རྟོག་པ་དང། སྡིག་པས་ལུས་དང་སེམས་ལ་གནོད། དེ་ལྟར་ཡང་ནི་ང་རང་ཚོ་ལོག་པར་རྟོག་པའི་དེ་ཡོང་སྟེ། ག་རེ་ཟེར་ན་ང་རྒྱལ་སྲས་ཀྱི་སྤྱོད་པ་ལ་ཞུགས་སོང་ན་དེ་ལྟ་བུ་ནི་འཇིགས་སྐྲག་དེ་ལྟ་བུ་ཡོང་གི་འདུག་གསུངས་སོ་ནམ་ཅིག་ལོག་པར་རྟོག་པ་དང། ཨ་ནི་སྡིག་པ་མང་པོ་ཅིག་བསགས་པ་དེའི་དབང་གིས་ནི་ལུས་དང་སེམས་ལ་གནོད་དགོས་རེད། ལུས་དང་སེམས་ལ་གནོད་བྱས་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་ཐུབ་དགོས་མ་རེད། བསོད་ནམས་ཀྱིས་ནི་ལུས་བདེ་ལ་མཁས་པ་ཡིན་པས་སེམས་བདེ་ན། ད་བསོད་ནམས་བསགས་པ་ལ་དེ་ནི་ལུས་བདེ་གི་རེད་ཟེར་ཏེ་བསོད་ནམས་རྒྱ་ཆེན་པོ་བསགས་ནས་སྡིག་པ་སྤངས། སྡིག་པ་སྤངས་པ་ཡིན་ན་ཨ་ནི་ལུས་བདེ་བ་ནས་བདེ་བ་འགྲོ་དགོས་རེད་མ་གཏོགས་ལུས་སྡུག་བསྔལ་ཅི་ཡོད་མ་རེད་བ། དེ་ནི་མཁས་པ་ཡིན་ཙང་སེམས་ལ་མི་བདེ་བ་ཅི་ཡོད་མ་རེད།

ལམ་ལ་ཁྱེར་ཐུབ་པ་བྱེད། འོ་དེ་འདྲ་བྱེད་པ་ཡིན་ན་དེ་ནས་མི་དགའ་ཅེས་ཡོང་པོ་སྡུག་བསྔལ་གང་ཞིག་བྱུང་བ་ཡིན་ནས་སྡུག་བསྔལ་བས་ཆགས་པ་ནོ་ཞེས་བོགས་ཉི་མ་རེ་ལ་མང་པོ་བོགས་ཀྱི་ཡོད་ནས་བློ་སྦྱོང་གི་ཉམས་ལེན་ལ་ཁྱེར་ཕྱིན་ནས་སྡུག་བསྔལ་ལམ་དུ་ཁྱེར་ཕྱིན།